བརྒྱད་གྲྭ་སྐྱེ་འགྲོས་ཀྱི་བརྩེ་བའི་སློབ་མ་ཡོངས་ལ། ད་དགོང་མོའི་ཆ་ནས་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། གར་སོགས་ང་རང་ཚོ་ད་རེས་ཐེངས་གཉིས་པའི་གི་ད་དགོང་མོའི་ཆོས་ཁྲིད་དེ་འགོ་ཚུགས་ཡས་ཡིན། ད་དེ་རིང་ང་ཚོ་གར་སོགས་རེད།

ཀྱི་ཡོང་ཁོ་ནང་ཆོས་སྤྱི་ཡི་ངོ་སྤྲོད་དེ་ཏོག་ཙམ་ཞིབ་ཚགས་ལ་ཐོག་ནས་འགྲོ་ཐུབ་ན་ཟེར་སྐད་ཆ་དེ་བྱུང་བ་ཡིན་ཙང། ཨ་ནི་ད་ངས་དེ་རིང་ནང་ཆོས་ངོ་སྤྲོད་དངོས་གཞི་དེ། ནང་ཆོས་དངོས་གཞིའི་ངོ་སྤྲོད་དེ་དེ་རིང་འགོ་ཚུགས་ཡ་ཡིན། ད་གར་སོང་བ་རེད། ནས་སྤྱི་བཏང་གི་ནང་ཆོས་ངོ་སྤྲོད་བྱེད་འོང་དུས་ཙམ་ན། དང་པོ། ཆོས་ཟེར་ཡ་དེ་གང་འདྲ་ཞིག་རེད་ཟེར་བ་ཆོས་ཟེར་ན་ག་རེ་ཞིག་གང་འདྲ་ཞིག་ལ་ཟེར་གི་ཡོད་རེད་ཟེར་ནས་ད་དེ་ང་ངོ་སྤྲོད་འདིའི་ཐོག་ལ་ང་ངོ་སྤྲོད་འདི་འདི་ཞིག་བྱེད་ཀྱིན་བསྡད་སོང་ཟེར། ཨོའམ། ད། ཆོས་ཟེར་ཡ་དེ་དོན་དག་དེ་ཚིག་གི་ཐོག་ནས། སྐད་ཆ་བཤད་འོང་དུས་སྐབས་ལ་ང་ཚོ། བོད་སྐད་ལ་ཡོད་པའི་ཆོས་ཟེར་ཡ་དེ་གི་སྐད་དོད་དེ་ད་ང་ཚོ Sanskrit སྐད་ཀྱི་ཐོག་ལ། ཆོས་ཟེར་ཡ་དེ་གི་སྐད་དོད་དེ་དྷརྨ་ཟེར་ཡ་དེ་ཡོད་རེད་ཟེར། དྷརྨ་ཟེར་ཡའི་གི་དོན་དག་དེ་གང་འདྲ་ཅིག་ལ་འཇུག་གི་ཡོད་རེད་ཟེར་ན་དྷརྨ་ཟེར་ཡའི་གི་དོན་དག་དེ་ཁོ་རང་སྒྲ་དེ་ཐད་ཀ་ཚུར་འདྲེན་འོང་དུས་སྐབས་ལ། ཨ་ནི་འཛིན་པའི་དོན་དག་ལ་གོ་གི་ཡོད་རེད་འཛིན་ཡག་གི་དོན་དག་ལ། ཨའོ་འཛག་གི་འཛིན་ལ་ཅིག་འཛིན་འཛིན་པའི་དོན་དག་ལ་གོ་གི་ཡོད་རེད། དེ་འདྲ་ཡིན་ཙང་ད་ག་རེ་ཟེར་གི་རེད་ད་རེས་འདིའི་ཁ་སྤྲོད་དེ་ལ་དྷརྨ་ཟེར་ཡའི་གི་འཛིན་ཟེར་ཡའི་གི་དོན་དག་དེ། ཨ་ནི་ང་ཚོ་སྐད་ཆ་དེ་བར་སྒྲ་ཡངས་པའི་དབང་དུ་བྱས་ན་སྒྲ་ཆེ་བའི་དབང་དུ་བྱས་ན། དེ་ནི་ང་རང་ཚོའི་ཆོས་ཐམས་ཅད། དཔེར་ན་ཤེས་བྱ་དང་ཡོད་པ་ཚང་མ་ཆོས་རེད་ཟེར་བའི་ཆོས་དེ། འདི་ཡི་དོན་དག་ལ་གོ་གི་ཡོད་རེད། དཔེར་ན། འཛིན་པའི་དོན་དག་དེ་དཔེར་ན་ཅི། བུམ་པ་དང་ཀ་བ་ལ་སོགས་པ་ཁོ་རང་གིས་བུམ་པ་དེ་བུམ་པའི་ངོ་བོ་ལ་གྲུབ་ཚར་དུས། བུམ་པའི་ངོ་བོ་ལ་འཛིན་ནས་གནས་གི་རེད་མ་གཏོགས་དེ་ཀ་བ་ཆགས་གི་མ་རེད། ཨ་ནི་ཅ་ལག་གཞན་པ་ཆགས་གི་མ་རེད་ཟེར་བ། དེ་ནང་བཞིན་བྱས་ནས་ཆོས་གང་འདྲ་གང་འདྲ་བྱས་ནའང་ཁོ་རང་གི་ངོ་བོ་དེ་གྲུབ་ཚར་དུས། གྲུབ་པའི་རིགས་དེ་ལ་ཁོ་རང་ངོ་བོ་གཅིག་ནི་གནས་ཀྱི་ཡོད་དུས་ཨ་ནི་དེའི་ཆ་ནས་ཁོ་ལ་ཆོས་ཟེར་ཡ་དེ་འཛིན་པ་ཟེར་ཡ་དེ་ངོ་བོ་འཛིན་པ་ཟེར་ཡའི་གོ་བ་དེ་ཐམས་ཅད་ཀྱི་ཐོག་ནས་འགྲོ་གི་ཡོད་རེད། སྒྲ་ཡངས་པའི་དབང་དུ་བྱས་ན་འཛིན་པ་ཟེར་ཡ་དེ་ང་རང་ཚོ་ནང་ཆོས་དང་བསྡུས་གྲྭ་སྦྱངས་པའི་ཁ་ཐོག་ནས་ཡོད་པ་ནང་བཞིན་བྱས་ནས་ཤེས་བྱ་དང་ཆོས་གཉིས་དོན་གཅིག་རེད་ཟེར་ཡ་གི་ཆོས་དེའི་ཐོག་འགྲོ་གི་ཡོད་རེད། ད་ལྟ་ན་ང་རང་ཚོ་ནང་པའི་ཆོས་ཟེར་ཡ་གི་ཆོས་དང། དེ་ནས་ཆོས་དང་འཇིག་རྟེན་ཟེར་ཡ་གི་ཆོས་དེ་དེ་ལ་གོ་གི་ཡོད་མ་རེད་ད་ལྟ་གོང་དུ་བཤད་པ་དེ་ལ་གོ་གི་ཡོད་མ་རེད། ཕྱིས་སུ་ཡང་དེ་གང་ཅིའི་ཕྱིར་གོ་བོ་བ་རེད་ཟེར་ནས་ཕྱིས་སུ་ཡང་དེ་དག་དེ་འཛིན་པའི་དེ་དག་ལ་གོ་སྟེ་ཙཱ་ནི་འཛིན་ཡང་དེ། ཕྱིས་སུ་ཡང་གི་དེ་སྦྱང་བའང་དེ། གོ་ས་སོ་སྲིད་ཀྱི་ཕྱིས་སུ་ཡང་གི་སྦྱང་བའང་དེ་བྱེད་ཐོག་ན་བྱེད་ཀྱི་ཡོད་ན། ཕྱིས་དེ་ག་རེ་འཛིན་གྱི་རེད་ཟེར་ནས་ཕྱིས་བྱེད་ངེས་ཀྱི་གང་ཟག་ཁོ་རང། དུས་ངན་གྱི་གནས་ལ་ཡང་འཛིན་གྱི་རེད། དུས་ངན་གྱི་གནས་ལ་མ་མི་གཏོང་བའང་བྱེད་ངེས་ཀྱི་ཡང་འཛིན་ངེས་དེ་ལ་ད་གང་གིས་བདག་མ་གི་དེ་དག་དེ་འཛིན་ཟེར་ཡང་དེ།

བྱས་ཙང་ག་རེ་ཟེར་དགོས་རེད། ཚིག་གི་ཐོག་ནས་བྱས་ཙང་དར་མ་ཟེར་ཡས་དེ་འཛིན་པའི་དོན་དག་ལ་གོ་གི་ཡོད་དུས་ཙམ་ནས། འཛིན་ཡས་དེ་དཔེར་ན་མི་གཅིག་ཨ་ནི་ཁོ། བྲག་རི་གཡང་ས་འདྲ་བོ་གཅིག་མགོར་མར་ཟག་ནས་མར་ཟག་འགྲོ་མཁན་གྱི་མི་དེ་མར་ཟག་མ་བཅུག་པར་བྱས་ནས་གཅིག་གིས་ལག་པ་ལ་ཟིན་གྱིས་ཡར་འཐེན་བཞག་ན། ཁོ་མི་གས་ཟགས་པའི་སྡུག་བསྔལ་དང། ཟགས་པ་ལ་བརྟེན་ནས་ཤི་བའི་འབྲས་བུ་གི་སྡུག་བསྔལ་དེ་མྱོང་མི་དགོས་པ་ཆགས་ཀྱི་ཡོད་པ་ནང་བཞིན་བྱས་ནས། ད་ང་རང་ཚོ་ག་རེ་ཟེར་དགོས་རེད། ཡར་འཛིན་མཁན་དང་ཡར་སྐྱོབ་མཁན་དེ་ག་རེ་ཆགས་བསྡད་ཀྱི་ཡོད་རེད་ཟེར་ན། ང་རང་ཚོ་ད་ལྟ་སྐབས་བབས་ཀྱི་ངོ་སྤྲོད་བྱེད་བསྡད་ཡག་གི་ཆོས་ཟེར་ཡ་དེ་གིས། འདི་ཆོས་ཟེར་ཡ་དེ་ང་རང་ཚོས་སྒྲུབ་སྟངས་ཡག་པོ་ཞིག་བསྒྲུབ་ཐུབ་པ་ཡིན་ན། འདི་གིས་ང་རང་ཚོ་སྡུག་བསྔལ་གྱི་གནས་ལ་མི་གཏོང་བ་བྱས་ནས་ཡར། ག་རེ་ཟེར་བ་རེད་ལག་པས་འཛིན་པ་ནང་བཞིན་བྱས་ནས། གང་ཟག་གཅིག་མར་ཟག་འགྲོ་གི་ཡོད་ན་འདིས་ལག་པས་འཛིན་བྱས་ཡར་འཐེན་གྱི་ཡོད་པ་ནང་བཞིན་བྱས་ནས། དེ་འདྲ་གཅིག་གི་ཐོག་ལ། འཛིན་པ་ཟེར་ཡའི་གོ་བ་དེ་ད་ཚིག་རང་གི་ཐོག་ནས། དར་མའི་དོན་དག་ངོ་མ་དེ་དེ་རེད་བཞག། ད་ག་རེ་ཟེར་བ་རེད་ད་ལྟ་བཤད་བསྡད་པའི། ཨཱ་ཆོས་ཟེར་ཡ་གི་དེ་ནི་ག་རེ་ཟེར་བ་རེད་ཆོས་དེ། ཁོ་ཕར་དབྱེ་བ་འདྲ་པོ་ཅིག་བྱས་པ་ཡིན་ན། དེ་ནི་རང་རིགས་ཁག་གསུམ་ཆགས་ཀྱི་རེད། དེ་ང་ཚོ་མཉམ་མེད་ཇོ་བོ་རྗེ་ལྷ་གཅིག་དཱི་པཾ་ཀ་ར་གིས་བྱང་ཆུབ་ལམ་གྱི་སྒྲོན་མ་གནང་དུས་ཐོག་མར་གསར་གཏོད་བྱས་པ་ནང་བཞིན་བྱས་ནས་ཁོ་ནི། སྐྱེས་བུ་ཆུང་ངུ་ཡི་ཆོས་དང་སྐྱེས་བུ་འབྲིང་གི་ཆོས་དང་སྐྱེས་བུ་ཆེན་པོ་ཡི་ཆོས། དེ་འདྲ་ཡིན་ཙང་ང་རང་ཚོ་ད་གང་ཟག་སོ་སོ་ལ་ལྟོས་པའི་སྒྲུབ་པ་པོའི་གང་ཟག་སོ་སོ་གི་དཔེར་ན་སྐྱེས་བུ་ཆུང་ངུ་ཡི་ཆོས་འདྲ་པོ་ཅིག་བྱས་ཐུབ་པ་ཡིན་ན། འདིའི་ཆོས་དེ་གིས་ག་རེ་གི་ཡང

ཨ་ནི་འགྱུར་བ་ཐེབས་འགྲོ་བ་ཞིག་རེད། དེ་འདྲ་ཡིན་ཙང་གོང་དེ་ནས་ཞུས་པའི་གཙོ་བོ་ཆོས་ཟེར་ཡག་གོ་བ་དེ་དེས་སེམས་འགྱུར་བ་གཏོང་ཡག་དང། གཉིས་སུ་སེམས་འགྱུར་བ་གཏོང་ཡག་དང་དེ་ལ་བརྟེན་ནས་ད་བྱས་ནས་ལུས་ངག་གི་བྱེད་དེ་རང་བཞིན་གྱིས་ཁོ་རང་འགྱུར་བ་ཐེབས་ཀྱི་ཡོད་དུས་གང་ལ་འགྱུར་བ་གཏོང་རྒྱུའང་འདྲ་པོ་གི། ག་རེ་འགྱུར་བ་གཏང་དགོས་རེད་ཟེར་ན་གཙོ་བོ་དེ་སེམས་རེད། ཞོར་ལ་ཨ་ནི་ལུས་དང་ངག་གི་དེ་ནི་བྱ་བ་ངན་པ་དེ་འགྱུར་བ་གཏང་དགོས་པ་རེད། ད་དེ་འདྲ་ཡིན་དུས་ཙམ་ནས་ཨ་ནི་ད་ལྟ་ང་རང་ཚོ་གདན་ས་གསུམ་ལ་གཟིགས་བསྡད་ཡག་གི་གཞུང་ཆེན་བཀའ་པོད་ལྔ་ཟེར་ཡ་དེ་གཞུང་ཤེས་དཀའ་བའི་སྔགས་ཀྱི་ནང་ནས་ཕ་ཤི་དེ། དེ་ནས་སེམས་བགྱི་བ་རྟ་ཡང་གི་ད་གར་སོགས་རེད་སེམས་བགྱི་བ་རྟ་ཡང་གི། མཐའ་ལོངས་དངོས་གནས་དེ་རེད། ཅེས་སོགས་ཕ་ཤི་སི་ཡ་དེ་གི་ནང་ལ་སྐད་ཆ་གར་ཞིག་འོས་སམ་གཙོ་བོ་དེ། ང་རོ་སོ་ས་དུ་ལོངས་ཀྱི་རྣོ་ཞགས་དཔེར་ན་ས་བཅུད་ལོངས་ལྔ། དེའི་གི་རྣོ་ཞགས་དེ་གཞི་གཅིག་ཕྲ་བའི་ཐོག་ནས་འགྲེལ་བཤད་རྒྱག་གི་ཡོད་དེ་རྩ་ནི། དཔེར་ན་སེམས་ཀྱི་བགྱི་བ་རྟ་ཡང་གི་རིམ་པ་དང་པོ་དེ་ལ་དཔེར་ན་ཚོགས་ལོངས་འདྲ་བོ་གཅིག་དང། དེའི་འགྱེལ་བ་དེ་བཏང་ནས་ནི་རིམ་པ་གཉིས་པའི་མགོ་སླེ་འོང་དེའི་ག་ལོ་སྦྱོར་ལོང་དང། འགྱེལ་བ་ཐད་འགྱེལ་བ་བཏང་ནས་རིམ་པ་སྲིན་མ་འདྲ་བོ་སླེ་འོང་དེའི་ག་ལོ་མཐོང་ལོང་དང་དེ་འདྲའི་ཅི་འོང་དེའི་ག་ལོ། ཕ་ཤི་གི་དེ་ནི། གཞུ་ཤི་ཀ་བའི་སྔགས་ངང་ལ་ཕ་ཤི་གི་གཞུ་ལུས་ཏེ། གཉིས་སུ། སའི་འགྱེལ་བ་སྟོང་པའི་གི་འགྱེལ་རི་དང་སའི་འགྱེལ་བ་ལྟོ་སྟོང་གི་རིམ་པ་སྔོ་ནི་དེ་ག་བ་ཤི་གི་བ་རེད་ཟེར་ན། གཞུང་ཀ་བའི་སྔགས་ནང་ལ་ཕ་ཤི་ཟེར་ཡ་དེ་ནང་ལ་ཤི་གི་བ་རེད་ཟེར། ད་ག་ན་ཤེས་ཀྱིས་ནི་ང་རོ་སོ་ད་ཅི། དངོས་པོ་རྗེས་ཟི་ཡང་འདྲ་བ་དུ་དོའི་འདུ་བྱེད་ཟི་ཡང་འདྲ་བ་དུ་སོ་ཚང་མ་ཕལ་མོ་ཆེ། དེ་ནི་སོ་སོའི་རྗེས་ལ་ནི་གོ་སེམས་འགྱུ་བ་སྟོང་པའི་གིས་ད་རིམ་པ་དང་པོ་དང་གཉིས་པ་དང་གསུམ་པ་བཞི་པ་ནི་གོ་རུ་ཅིག་ནི་འགྲོ་བའི་སྐད་ཅིག་དེ་ཤེས་དགོས་བ་རེད། དེ་འདྲའི་ཡིག་ཚང་དཀར་པོའི་སྔགས་ཀྱི་ནང་ནས་ཕ་ཤི་སི་ཡ་དེ་གཙོ་བོ་དེ། སེམས་འགྱུ་བ་སྟོང་པའི་གིས་ལོངས་ཀྱི་རྣོ་གཞག་ངོ་མ་དེ་ཤེས་དགོས་ཡོད་རེད་ལ། ཨ་ནི་སེམས་བརྒྱལ་བ་སྟོན་པའི་རིགས་དེ་ནི་རིམ་པ་གོང་མ་ནི་རིམ་པ་གོང་མ་ནི་གོང་མ་ལ་ཡང་སྤྲོ་བས་རྒྱུ་རིགས་དངོས་གནས་ཀྱི་བྱེད་སྒོ་རེད། དེ་ནས་ག་རེ་ཟེར་བ་རེད། ཨ་མ་སི་ཡ་དེས་ད་ནང་ང་ཚོ། སེམས་བརྒྱལ་བ་སྟོན་མི་གི་ད་དང་ལོངས་ཀྱི་རིམ་པ་དེ་ཕ་ཤི་ལ་སྦྱང་འོང་དུས་ཨ་མ་སི་ཡ་དེས་སེམས་བརྒྱལ་བ་སྟོན་མི་གི་དང་སེམས་བརྒྱལ་བ་སྟོན་ཡ་གི་རྟགས་དབང་དེ། དཔེར་ན་ང་ཚོ་ཕ་ཤི་ནུ་ཤས་བྱང་ཆུབ་ཀྱི་ཨ་ནི་ས་ལམ་གྱི་རྣམ་གཞག་དཔེ་རྒྱ་ཆེན་པོ་དང་གཏིང་ཟབ་མོ་ཡོད་བསྡད་པ་དེ་གི་ཡུལ་དུ་གྱུར་པ་ཡིད་ཀྱི་གཏམ་གྱི་སྒོར་བ། ཁོར་ཡུག་གང་ཡོད་རུང་བ་གྱི་ཡུལ་དུ་བྱས་ནས་དེ་ནས་ཁོ་ཡིས་ཉོན་མོངས་སྤང་ཡག་དང་ཤེས་བྱའི་སྒྲིབ་པ་ཕར་ཟད་པར་བྱས་པ་དང་སེམས་འགྱུར་བ་གཏོང་ཡག་ལ་ཕེབས་པའི་ཡུལ་ཅིག་མཐོང་ནས་ཡུལ་དེ་བསྒོམས་ནས་ཨ་ནི་སེམས་འགྱུར་བ་དེ་གཏང་དགོས་དུས་ཙ་ནས་དབུ་མ་དེས་སེམས་འགྱུར་བ་གཏོང་ཡག་གི་ལྟ་བ་དེ་བཤད་ཀྱི་ཡོད་པ་རེད་གཙོ་བོ་དེ

དེ་ནས་ད་སྣོད་འདྲེ་སྲི་ཡ་དེས། སའི་འགྱེལ་བ་སྟོང་ཡ་གི་རིག་པ་དེ་ཤེས་དགོས་བ་རེད་ཟེར་རིག་པ། ང་ཚོ་རིག་པ་ཟེར་ཏེ་ལུགས་དུ་རིག་པའི་རིག་པ་དེ་ར་ད་ར་ཀོ་རུ་ག་ཟེར་རིག་ཟེར་རིག་པ་དེས། སའི་འགྱེལ་བ་སྟོང་ཡ་གི་རིམ་པ་དེ་ཁོ། ལོང་དངོས་གནས་དེ་ཕ་ཤི་ཀ་ཤེས་དགོས་བ་རེད་དེའི་རྟགས་ལང་དེ་ཨ་མ་རྣམས་ཤེས་དགོས་བ་རེད་དེ་གི་རིག་པ་དེ་སྣོད་འདྲེ་རྣམས་ཤེས་དགོས་བ་རེད་ཟེར་སྦྱིན་སྲེག་དེ་ག་རེ་བྱས་ནས་སའི་འགྱེལ་བ་གཏང་དགོས་རེད་སའི་འགྱེལ་བ་གཏང་དགོས་པའི་སྦྱིན་སྲེག་ག་རེ་རེད

བསླབ་བྱ་དེ་གཙོ་བོ་འདུལ་བའི་ནང་ལ་གསུང་གི་ཡོད་པ་རེད། དཔེར་ན་ཆ་བཞག་ན་ང་རང་ཚོ་ད་གིན་ཕར་ཕྱིན་གྱི་ནང་ལ་གསུང་བྱ་རྒྱུ་དེ་གས་ཏེ། དངོས་སུ་སེམས་འགྱུར་བ་འགྱུར་བ་གཏོང་ཡག་གི་རིམ་པ་དངོས་དེ་ཆགས་ཀྱི་ཡོད་པ་རེད། ད་སེམས་འགྱུར་བ་གཏོང་བ་ལ་དེའི་སྔོན་འགྲོ་དེ་ལ་ལུས་ངག་གི་ཉེས་སྤྱོད་དེ་སྡོམ་ཐུབ་པ་ཡིན་ན། ལུས་ངག་ལུས་ངག་གི་བྱ་བ་དེ་ཉེས་སྤྱོད་རགས་པ་ལ་མི་ཞུགས་པ་བྱས་ནས་བཀག་ཐུབ་པ་ཡིན་ན་དེའི་གི་ཐོག་ནས། ཨ་ནི་གཅིག་སེམས་འགྱུར་བ་གཏོང་བའི་གི་རིམ་པ་ལ་ཕན་ཐོགས་ཡོད་པ་ཡིན་ཙང།

ད་སྒོ། ལུས་ངག་གི། ཉེས་སྤྱོད་རགས་པའི་དེ་ལ་མི་འཇུག་པ་གཅིག་གི་ཐོག་ནས། སོ་སོ་གི་དེ་ནས་སེམས་ཀྱི་སྟེང་ནས་ཉམས་ལེན་ག་རེ་བྱེད་པ་ཡིན་ན་ཉམས་ལེན་དེ་དཔེ་དག་པོ་གཅིག་དང་གཙང་མ་དང་ཡག་པོ་གཅིག་ཡོང་གི་ཡོད་དུས་ཙ་ནས་ད་རྒྱས་ཀྱི་བསླབ་བྱ་དེ་གཙོ་བོ་འདུལ་བ་ནས་གསུངས། ད་དེའི་གཞུག་གི་དེ་ལ་ད་ག་རེ་ཟེར་བ་རེད་མཛོད་དེ་ཆགས་བསྡད་པ་རེད། མཛོད་ཀྱི་ནང་ལ་གཙོ་བོ་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ནི་སེམས། ད་ང་ཚོ།

སེམས་འགྱུར་བ་གཏོང་བ་བྱེད་པ་ལ་ལྟ་བ་ག་རེ་གིས་འགྱུར་བ་གཏང་དགོས་ཀྱི་རེད། འགྱུར་བ་གཏོང་དགོས་པའི་རྒྱུ་མཚན་ག་རེ་ཡོད་རེད་རིགས་པ་ག་རེ་ཡོད་རེད། ད་འགྱུར་བ་གཏོང་བ་ལའང་དེའི་སྔོན་དུ་སོ་སོ་གི་སྲུང་དགོས་ཡག་གི་བསླབ་བྱ་དེ་ག་རེ་ཡོད་རེད། ད་གཙོ་བོ་འདི་བཤད་བསྡད་ཀྱི་ཡོད་རེད། དེ་འདྲ་བྱས་ཡོང་དུས་སྐབས་ལ་ད་བཀའ་པོད་ལྔ་ཟེར་ཡ་དེ་གཞུང་པོ་ཏི་ལྔ་ལ་གོ་རྒྱུ་ཡོད་མ་རེད་སླེ་བོང།

ད་ག་རེ་ཟེར་དགོས་རེད་བདེན་བཞི་དངོས་གཞི་ངོ་སྤྲད་བྱེད་འོང་གི་རྩ་ནས་རེད་བ། དེ་ནས་དང་པོ་སྡུག་བསྔལ་བདེན་པ་ངོ་སྤྲད་བྱེད་དེའི་གཞུག་གུ་དེ་ལ་ཀུན་འབྱུང་བདེན་པ་ངོ་སྤྲད་བྱེད། ད་འགོག་བདེན་མ་ངོ་སྤྲད་མ་བྱས་པའི་བར་མཚམས་ལ་དེ་ལ་ད་འགོག་བདེན་ངོ་འཕྲོད་པ་ལ། འགོག་བདེན་ངོ་མ་སྤྲད་པའི་བར་མཚམས་ལ་དེ་ལ་ཨ་ནི་བདེན་གཉིས་དེ་ངོ་སྤྲད་དགོས་རེད། དཔེར་ན་ང་ཚོ་ད་བདེན་བཞི་སྐད་ཆ་བཤད་པ་ཡིན་ན། དོན་དག་སྐད་ཆ་བཤད་འོང་གི་སྐབས་ལ་དཔེར་ན་དབུ་མ་ཐལ་འགྱུར་འདྲ་བོ་གཅིག་གི་བདེན་བཞི་གི་ཐོག་ནས་སྐད་ཆ་བཤད་པ་ཡིན་ན། ཁོ། སྡུག་བསྔལ་བདེན་པ་ངོ་སྤྲད་བྱེད། ཀུན་འབྱུང་བདེན་པ་ངོ་སྤྲད་བྱེད། འགོག་བདེན་ངོ་སྤྲད་མ་བྱས་པའི་བར་མཚམས་ལ་དེ་ལ་བདེན་པ་གཉིས་ངོ་སྤྲད་བྱེད། བདེན་པ་གཉིས་ངོ་སྤྲད་བྱས་ཚར་བའི་རྗེས་ལ་འགོག་བདེན་ངོ་སྤྲད་བྱེད་དེའི་གཞུག་གུ་དེ་ལ་ལམ་བདེན་ངོ་སྤྲད་བྱེད་པ་ཡིན་ན་ཏག་ཏག་ཡོད་རེད། ད་ལྟ་ངས་ངོ་སྤྲད་ད་ལྟ་བྱེད་སྟངས་འདི་ད་ལྟ་ང་ཚོ་བྱེད་སྟངས་ཀྱི་ཐབས་ལམ་འདི་ནི་གྲུབ་མཐའ་བྱས་ན་དེ་ནི་ཐལ་འགྱུར་བའི་གི་ཐལ་འགྱུར་བའི་ལུགས་ནང་བཞིན་བྱས་ནས་སྐད་ཆ་བཤད་ཀྱི་ཡོད། གྲུབ་མཐའ་ཐལ་འགྱུར་བའི་ལུགས་ནང་བཞིན་བྱས་ན

བདེ་གཤེགས་ངོ་སྤྲད་ཅེས་པ་ལ་དེ་ཉིད་ངོ་འཕྲད་དགོས་མ་རང་བྱེད་པ་མི་བྱེད་བྱེད་ན། བདེ་གཤེགས་ངོ་སྤྲད་ཅེས་པ་ལ་དེ་ཉིད་ངོ་གཙང་ནས་འཕྲད་དགོས། ག་རེ། ཞུས་པ་ཡིན་ན་དཔེར་ན་ཆ། ནི། ཅིག་ཉིན་ཐིག་སི་ཡང་འདྲ་པོ་དང་རང་བྱེད་སི་ཡང་འདྲ་པོ་དང་སོགས་ཀྱིས། དང་པོ་ཉིན་ཐིག་ལོག་འདུག་ཞུ་ངེས་དང་རང་བྱེད་ཀྱི་ལོག་འདུག་ཞུ་ངེས་ཀྱི་དཔེར་ན་བྱེ་བྲག་སྨྲ་བ་དང་མདོ་སྡེ་པ་ལ་སོགས་པ་དེ་འདྲ་ཡོད་རེད་བ་དང་སོགས་ཀྱིས། བདེ་གཤེགས་ངོ་འཕྲད་ཁོ་རང་སོགས་ལ་ཏག་ཏག་ཆགས་ཀྱི་ཡོད་རེད་བདེ་གཤེགས་ངོ་འཕྲད་བྱེད་ནི། བདེ་གཤེགས་མ་དག་ཆུ་རུད་ཚད་མེད་རྟོགས་བྱེད་ཁོ། ཉིན་ཐིག་ཁོ་རང་གི་ལོག་སྔགས་ཞུས་ནི།

དཔེར་ན། ད་ནི་ག་རེ་ཟེར་དགོས་རེད། རང་རྒྱུད་པ་མན་ཆད་བྱས་ན། དེ་ནི་སྡུག་བདེན་ངོ་སྤྲད་བྱས། དེའི་གཞུག་གུ་དེ་ལ་ཀུན་འབྱུང་ངོ་སྤྲད་བྱས། ད་འགོག་བདེན་ངོ་སྤྲད་མ་བྱས་པའི་བར་མཚམས་ལ་དེ་ལ་ག་རེ་དགོས་རེད་ཟེར་ན་ག་རེ་ཟེར་གང་ཟག་གི་བདག་མེད་དཔེར་ན་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པའི་གང་ཟག་གི་བདག་མེད་བྱས་རོ། གང་ཟག་གི་བདག་མེད་དེ་ངོ་སྤྲད་བྱས་པ་མ་གཏོགས། ད་ནི་ང་ཚོ་ཟབ་མོ་སྟོང་པ་ཉིད་རེད་བ། ཁོང་གཞིའི་ངོ་སྤྲད་བྱེད་དགོས་ཡ་མ་རེད་ད་བར་མཚམས་ལ་དེ་ལ།

སྤྱིར་བཏང་ང་ཚོ་གིས་དངོས་གཞི་ངོ་སྤྲད་རྒྱས་བཤད་དཀའ་གནད་དཀའ་གནད་ཀྱི་རྒྱས་བཤད་སྤྱིའི་ངོ་སྤྲད་བྱས་པ་ལ་ཡང་མིན་ན། གྲུབ་མཐའ་གཅིག་རང་གི་ཐོག་ནས་ངོ་སྤྲད་བྱེད་དགོས་རེད་དཔེར་ན་ཆ་བཞག་ན་ངས་ད་རིང་ངོ་སྤྲད་བྱས་ཡག་དེ། གྲུབ་མཐའ་འདི་རང་གི་ཐོག་ནས་ངོ་སྤྲད་བྱས་པ་ཡིན་དང་ཟེར་ཡག་གི་དེའི་ཐོག་ནས་ངོ་སྤྲད་བྱེད་དགོས་རེད། ཡང་མིན་ན། དཀའ་གནད་དེ་གི་དོན་དག་དེ་གྲུབ་མཐའ་སྨྲ་བ་བཞི་ཀ་གི་འདོད་ཚུལ་དེ་དང་འབྲེལ་ནས་བཤད་ཐུབ་པ་ཡིན་ན།

ཅེས་བསགས་ཁོ། ཕན་ཚུན། འཁྲུགས་འགྲོ་གི་རེད། དེ་འདྲ་ཡིན་ཙང་ཁོ། ཡང་མིན་ན་བཤད་ཡག་གི་ཐབས་ཤེས་དེ་གྲུབ་མཐའ་གཅིག་རང་གི་ཐོག་ནས་བཤད། ཡང་མིན་ན་བཤད་ཡག་གི་ཐབས་ཤེས་དེ་གྲུབ་མཐའ་བཞི་ཀ་བསྡུས་ནས་ངའི་སྲོག་ལ་རེ་བཤད་ཐུབ་པ་ཡིན་ན་གསལ་བ་ཅིག་ཆགས་ཀྱི་རེད། དེ་འདྲ་ཡིན་ཙང་ངས་བསྡུས་ནས་ཞུ་ཡག་གི་ཐབས་ཤེས་དེ་བྱེད་གི་ཡིན་ད། ད་དང་པོ་དེ་ག་རེ་ཟེར་དགོས་རེད་གྲུབ་མཐའ་བཞི་གི་བདེན་བཞི་ནང་ཕན་ཚུན་གྱི་ཁྱད་པར་གང་ཡོད་མེད་དེ་ཅིག་བྱེད། དེའི་གཞུག་གུ་དེ་ལ་ཨ་ནི། ད་བདེན་པ་བཞི་རེ་རེ་བྱས་ནས་དངོས་གཞི་ངོ་སྤྲོད་ཞེ་ས་བྱེད་གི་ཡིན་ས། དང་པོ་དེ་ཁོ་གྲུབ་མཐའ་བཞི་གི་བདེན་བཞི་ནང་ཕན་ཚུན་གྱི་ཁྱད་པར་འདྲ་བོ་ཅིག་བཤད་རོ། དེ་ནས་དེའི་གཞུག་གུ་དེ་ལ་ད་བདེན་བཞི་གོ་རིམ་བྱས་ནས་ཞིབ་ཚགས་ཀྱི་ཐོག་ནས་ཡང་ཞུ་གི་ཡིན་སང། ད་བདེན་བཞི་བྱས་འོང་དེའི་སྐབས་ལ་ད། བདེན་པ་བཞི་རེད། བདེན་པ་བཞི་པོ་དེ། སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་བདེན་ལམ་བདེན་བཞི་པོ་དེ་བཞག་དགོས་རེད། བདེན་པ་བཞི་པོ་དེ། ད་དཔེར་ན། ཨ་མ་འཐེན་འཁྱེར་བ་དང། གར་སོགས་རེད། ད་བདེན་པ་ཞིག་གི་ནང་ནས་བདེན་པ་ཞིག་གི་ནང་ནས། གར་སོགས་རེད། ཨ་མ་འཐེན་འཁྱེར་བ་དང་རུ་རྗེས་པ་དང། རིག་པའི་རྗེས་འབྲང་གི་སེམས་ཙམ་པ་གསུམ་པོ་དེ་གིས་བདེ་གཤེགས་ཞག་ཏུ་བྱེད་བར་བ་ད་བདེན་པ་ཞིག་སྤྱིར་བཏང་གི་ནང་ཚིག་གི་ནང་ཕན་ཚུན་གྱི་ཁྱད་པར་ཞག་ཏུ་བྱེད་བར་བ་ཁྱད་པར་ཞག་ཏུ་དེ་གཅིག་པ་རེད།

དཔེར་ན་ཆ་བྱས་ན་ཨ་ནི་བདུད་ཀི་གཉིས་ལ་གང་ཅི་བྱ་དགོས་རེད་ཟེར་ནས་དཔེར་ན་སྡུག་བསྔལ་བསྟན་པ་ལ་ཀུན་སྤྱོད་བསྟན་པ་ཚིག་ཡིན་མི་དགོས་པ་དེ་གདང་གིས་ཞུས་པ་རེད་མ་བརྟགས་པའི་གནས་ཤིང་འཇིག་རྟེན་ཟེར་ཡང་འདྲ་བོ་དུ་སུ་བྱ་གི་རེད། ཨ་ནི། ཀུན་སྤྱོད་ལ། བདུད་སྡེ་ཡིན་མི་དགོས་པ་དེ། ག་རེ་བྱ་གི་རེད་ཟེར་ནས་དཔེར་ན་ང་ཚོ་ཟ་བྱེད་ཀྱི་མགོ་ལོག་ཟེར་ཡང་འདྲ་བོ་དུ་སུ། ཅིག་མིད་པ་མགོ་ལོག་ཟེར་ཡང་འདྲ་བོ་དུ་སྔོ་བ་མགོ་ལོག་ཟེར་ཡང་འདྲ་བོ་དུ་ཇི་སྲིད་ཡོད་ཡིན་མགོ་ལོག་ཟེར་ཡང་འདྲ་བོ་མགོ་ལོག་ཟ་བྱེད་འདྲ་བོ་དུ་སུ་བྱ་གི་རེད། ད་གཉིས་ཀ་ཡིན་ངེས་ཡོད་རེད་བདུད་ཀི་གཉིས་ཀ་ཡོད་ངེས་ཡོད་རེད་ལས་དུ་ཉིན་མོ་དུ་སུ་རེད་གཉིས་ཀ་མ་ཡིན་གྱི་ཡོད་རེད་ཟག་མེད་རིགས་ལ་སོགས་པ་དུ་འདི་བྱ་ཆོག་གི་རེད།

དགོངས་ཀློང་ལ་ང་ཚོ་ཟ་ཟིའི་རིགས་ཀྱིས་རོ་བ་དེ་གས་བྱ་གི་རེད། ད་རྡུལ་ངན་བསྟན་པ་དང་ཀུན་སྤྱོད་གཉིས་ཀུན་སྤྱོད་བསྟན་པ་གཉིས་ཀ་ཡིན་པའི་མི་དེས་དཔེ་ན་ལས་དང་ཉིན་མོ་ཟེར་ཡག་གི་རེད་བ་དོ་སོ་རེད། ད་གཉིས་ཀ་མ་ཡིན་པའི་མི་དེ་གར་བཞག་གོ་རེད་ཟེར་ནས་དཔེ་ན། དེ་ནས། ག་ཚོད་ཟག་མེད་ཡིག་ཆིག་དེ་གས་རེད། ཟག་མེད་ཡིག་ཆིག་དེ་གས་རེད་དཔེ་ན་ལོང་ཏའི་ཟག་མེད་ཟེར་ཡག་གི་རེད་བ་དོ་སོ་རེད། ཁོང་ཚོ་གི་མི་གཞི་བྱ་སྟངས་དེ། དེ་ནས་གཉིས་ཀ་མ་ཡིན་པ་དེ་ང་ཚོ་ད་ཅི་ཟག་མེད་ཀྱི་ལམ་བདེན་ལ་སོགས་པ་དེ་འདྲས་བཞག་ཆོག་གི་རེད་ཟེར་ལམ་བདེན་ཟག་མེད་འདྲ་པོ་དེ་འདྲས། ད་ད་རིང་འདི་གའི་ཐོག་དེ་ལ་དེ་ནི་ག་རེ་ཟེར་དགོས་རེད་གནད་འགག་ཆེན་པོ་ཅིག་ག་རེ་ཡོད་རེད་ཟེར་གཅིག་དང་གཞན་པ་སྲིད་གཅིག་དང་མི་འདྲ་བའི་ཁྱད་པར་ཅིག་ག་རེ་ཡོད་རེད་ཟེར་ན། དེ་ནས་ལུང་གི་རྗེས་འབྲང་སེམས་ཙམ་པའི་ལུགས་ལ་གཞི་བཞག་བྱས་པ་ཡིན་ན་ནི་ལམ་བདེན་དང་སྡུག་བསྔལ་བདེན་པ་གཉིས་འགལ་གི་མ་རེད། ལམ་བདེན་དང་ཀུན་འབྱུང་བདེན་པ་ཡང་འགལ་གི་མ་རེད་ཀུན་འབྱུང་བདེན་པའི་ངོ་བོར་སྐྱེས་པའི་ལམ་བདེན་གཅིག་པའི་བཞག་ཡོང་གི་རེད་ཀུན་འབྱུང་བདེན་པའི་ངོ་བོར་སྐྱེས་པའི་སྡུག་བདེན་གཅིག་མ་རེད་ལམ་བདེན་གྱི་ངོ་བོར་སྐྱེས་པའི།

ཨ། ད་ག་རེ་ཟེར་དགོས་རེད་ད་ལྟ་ངས་དེ་ཡན་ཆད་དེ་གིས། ཨ་ནི་གྲུབ་མཐའ་བཞི་གི་ཨ་ནི་བདེན་བཞི་གི་ནང་ཕན་ཚུན་གྱི་ཁྱད་པར་དེ་ག་རེ་ཡོད་རེད་ཟེར་ནས་ད་དེ་ཞུས་པ་རེད། བདེན་བཞི་གི་ནང་ཕན་ཚུན་དེ་ང་ཚོ་ཀྱིས་མུ་གསུམ་མུ་བཞི་འགལ་བ་དོན་གཅིག་སྒོ་ནས་ཁྱད་པར་ག་རེ་ཡོད་རེད་ཟེར་ནས་དེ་ཞུས་པ་ཡིན། བདེ་གཤེགས་ཀྱི་ནོར་འཕེན་ས་དེ། ཨ། དེ་ནས་ད་ལྟ་དེ་ནས་ཞུ་ཡ་དེ་ལ་ནང་གསེས་ནང་ཕན་ཚུན་གྱི་ཁྱད་པར་ག་རེ་ཡོད་མེད་སྐད་ཆ་དེ་རེད་མ་གཏོགས་ཅིག་གི་ཡང་ང་རང་ཚོ་དཔེར་ན། བདེན་པ་བཞི་རེ་རེ་རེ་རེ་གི་ངོས་འཛིན་བྱེད་སྟངས་དེ་ལ

ད་ད་དེ་ཡིན་ཤེས་དེ་གི་དེ་བཞིན་ནོངས་ཕེ་ཚིག་གི་ཆད་པ་དེ་འགྲོ་ས་ནི་ཟེར་ད་ངས་འདི་ནི། ད་དུས་ངན་ནི་འགོ་ཚུགས་ཏེ་དུས་ངན་དེ་མ་ནི་འགོ་ཚུགས་ཏེ་ད། ང་ཚོ་ག་སོར་ངོ་འཕྲད་བྱེད་ཡ་ཡིན་སྲིད། དེ་འདྲའི་ཡིད་དེ་རྩ་ནས་ད་ང་རོ་སོ། ག་རེ་ཕྱིན་ནས། ནོངས་པའི་ཕྱིར་འཇུག་གི་ཡོད་རེད། ག་རེ་ཕྱིན་ནས་ནི། ནོངས་ཕྱིའི་བློ་ཞུགས་བྱེད་ཀྱི་ཡོད་རེད།

ག་རེ་ཅི་ནས་བསླུ་བྱོལ་བྱེད་དགོས་ཡོད་རེད་ཟེར་ན། གོ་ས་སོ་སོ་གིས་ཁྱི་སེ་ཡ་དེ་ག་རེ་བསྟན་ས་ལ་སོང་བ་རེད་སངས་རྒྱས་ཀྱིས། ཁྱི་སེ་ཡ་གསུང་ཡང་ཁོ་རོ་ག་རེ་བསྟན་ས་ལ་སོང་བ་རེད་ཟེར་ན་ཨ་ནི་ཁོ། དུས་ངན་སེལ་བ་དང་བདེ་བ་ཡིན་ཡང་གི་བསྟན་ས་ལ་ཁྱི་སོང་བ་རེད། དེ་འདྲ་ཡིན་ཙང། བསྟན་པ་སངས་རྒྱས་ཀྱི་གསུང་བཞག་འཇུག་གི་ཁྱི་ལུད་ཀྱི་རྣོ་ལྕགས་དེ་གི་ནང་ལ། བདེན་དབང་སྒྲིག་སྟངས་དང་དུས་ངན་སེལ་ཡ་གི་མཐའ་ལམ་དེ། ང་ཚོ་ནང་བཞིན་འཇིག་རྟེན་འཚོ་བའི་ནང་ལ་བདེན་དབང་སྒྲིག་སྟངས་དང་དུས་ངན་སྒྲིག་སྟངས་ཀྱི་མཐའ་ལམ་དེ་དང་ལྟོས་ཟེར་མ་འདྲ་ཅིག།

སོ་སོ་གི་རྒྱུད་ལ་པའི་བདེ་བ་ཡིད་ཚིམ་པ་གཅིག་དང་སྡུག་བསྔལ་སེལ་བའི་སེལ་བའི་རྣམ་གཞག་དེའོ་ཡིད་ཚིམ་པ་གཅིག་སྡུག་བསྔལ་སེལ་བའི་འབྲས་བུ་དེའོ་ཡིད་ཚིམ་པ་གཅིག་ང་རང་ཚོའི་རྒྱུད་ལ་ཡོང་ཐུབ་ཀྱི་ཡོད་མ་རེད་ཟེར། ཨ་ལེ་ཁོ་རོ་ཐར་པ་ཕར་བཞག་ཞོག་ཐམས་ཅད་མཁྱེན་པའི་གོ་འཕང་ཕར་བཞག་ཞོག་འཇིག་རྟེན་འདི་ཡི་ཐོག་ལ་ཡིན་ཚེ་འདི་གི་ཐོག་ནས་དེ་ཅི་བྱས་པ་ཡིན་ན་ཡང་སོ་སོ་ལ་ཡིད་ཚིམ་པའི་ག་རེ་ཟེར་དང། བདེ་བ་གཅིག་ཡོད་ཡོད་པ་དང་ཡིད་ཚིམ་པའི་གི་སྡུག་བསྔལ་མེད་པའི་འབྲས་བུ་གཅིག་ཡོང་ཡག་དེ། མི་བརྒྱ་ཕྲག་སྟོང་ཕྲག་ལ་མོ་ནི་ད། སྲིད་མཐའ་ཙམ་ཞིག་མ་གཏོགས་ཅིག་གིས་ཕལ་ཆེ་བ་ལ་དེ་འདྲ་ཡོང་ཐུབ་ཀྱི་ཡོད་མ་རེད་ཟེར། དེ་ཡོང་མི་ཐུབ་དེ་ཙམ་ནས་དེ་ཡོང་མི་ཐུབ་ཡ་དེ་ག་རེ་བྱས་པ་རེད་ཟེར་བའི་དྲི་བ་དེ་སླེབས་ཡོང་བ་རེད་ཟེར། ནང་ཆོས་ལ་དང་པོ་འཇུག་དུས། དེ་བྱས་ཡོང་དུས་སྐབས་ལ་ད་དང་པོ་ངེད་ཚོས་དང་པོ་དེ་ག་རེ་ཆགས་ཀྱི་རེད་ཟེར་ན་ད་ང་ཚོ་སྡུག་བསྔལ་ངོ་འཕྲོད་ཡོད་མ་རེད་ཟེར། སྡུག་བསྔལ་ངོ་རྩ་བ་ཉིད་ནས་འཕྲོད་ཡོད་མ་རེད་ཟེར་ང་རང་ཚོ་ལ། སྡུག་བསྔལ་ངོ་མ་དེ་ག་རེ་ཡིན་པ་དེ་ང་རང་ཚོ་ལ་ངོ་དེ་འཕྲོད་ཡོད་མ་རེད་ཟེར། དེ་འདྲ་ཡིན་ཙང་དངོས་གནས་དྲང་གནས་བྱས་ད་འདི་ག་ཐོག་ལ་དོགས་པ་ག་རེ་ཡོང་གི་རེད་ཟེར་ན། དེ་ནི་སྡུག་བསྔལ། སྡུག་བསྔལ་ངོས་འཛིན་བྱས་མ་ཐུབ་ན། དེ་ནི་སྡུག་བསྔལ་དེ་གི་ཚོར་བ་འདྲ་བ་ག་གི་ཡོང་གི་མ་རེད་བ། སྡུག་བསྔལ་དེ་གི་ཚོར་བ་དེ་མ་ཡོང་ན་ནི་སྡུག་བསྔལ་དེ་ངོ་འཕྲོད་ན་འདྲ་མ་འཕྲོད་ན་འདྲ་ཆེད་མངགས་བྱས་ནས་སྡུག་བསྔལ་སོ་སོ་གིས་ཚོར་མ་ཐུབ་ཅིག་བཙལ་ནས་ཆོག་ག་ཡོད་རེད་ཟེར་ནས་དེ་འདྲས་གསུང་ནི་གོ་ངེས་ཡོད་རེད། དེ་མ་རེད།

སོ་སོ་གི་གར་སོགས་ལུས་པོ་གི་ནང་ལ་རེད་པ། ལུས་པོ་གི་ནང་ལ་དེ་ནི་ཡན་ལག་པའི་གལ་ཆེན་པོ་གཅིག་ལ་སྐྱོན་ཅིག་ཆགས་ནས། སྐྱོན་ཅིག་ཆགས་ཚར་བའི་རྗེས་ལ་དེའི་ན་ཟུག་དེ་སོ་སོ་གི་མྱོང་ཐུབ་ཡོད་པ་བྱས། གཟུགས་པོ་གི་ནང་ལ་ཆ་ཤས་ག་རེ་གཅིག་ཐོག་གར་སོགས་ལ་འགྱུར་བ་འགྲོ་ཡོད་པ་དང་འཕྲོ་བརླག་ཕྱིན་ཡོད་པ། དེའི་གི་ན་ཚ་དེ་སོ་སོ་གིས་ངོས་འཛིན་བྱས་མ་ཐུབ་ན། ངོས་འཛིན་བྱས་མ་ཐུབ་ན་ཨ་ནི། ན་ཚ་དེ་ལ་བརྟེན་ནས་བྱུང་བཞག་རྒྱུ་གི་སྡུག་བསྔལ་གྱི་ཚོར་བ་ཟུག་གཟེར་གྱི་ཚོར་བ་དེ་ངོས་འཛིན་བྱས་པ་ཙམ་གྱིས་ན་ཚ་དེ་སེལ་ཐུབ་ཀྱི་མ་རེད་བ། ཡིན་གཅིག་མིན་གཅིག་དེ་འདྲས་ཀྱི་གི་སྡུག་བསྔལ་གྱི་ཚོར་བ་དྲག་པོ་ཡོང་ཡག་གི་ན་ཚ་གི་པའི་གི་གཞི་ངོ་མ་དེ་ག་བ་རེད་ཟེར་དེ་ངོས་འཛིན་བྱེད་དགོས་ཡ་དེ་གལ་ཆེན་པོ་ཆགས་ཡོད་རེད། དེ་འདྲ་ཡིན་ཙང་ང་ཚོ་ད་ལྟ་འཇིག་རྟེན་པའི་གི་སྡུག་བསྔལ་ངོས་འཛིན་བྱེད་སྟངས་དེ་ག་འདྲི་ཞིག་རེད་ཟེར་ན། དཔེར་ན་མི་གཅིག་ནད་པ་ཆགས་ཀྱི་ཡོད་ན། ཕྱི་ལོགས་ཀྱི་པགས་པའི་གི་ཐོག་ལ་འགྱུར་བ་འགྲོ་བསྡད་ཡ་དེ་དང། གནས་སྐབས་ཀྱི་ཟུག་རྒྱག་བསྡད་ཡ་གི་སྡུག་བསྔལ་གྱི་ཚོར་བ་དྲག་པོ་དེ་ངོས་འཛིན་བྱེད་པ་མ་གཏོགས་དེའི་སྡུག་བསྔལ་ཡོང་ས་གི་གཞི་གི་ལུས་པོ་གི་ཆ་ཤས་ག་རེ་གི་ཐོག་ལ་འགྱུར་བ་འགྲོ་གི་ཡོད་པ་དེ་རྩ་ནས་ངོ་འཕྲོད་བྱེད་ཀྱི་ཡོད་མ་ངོ་འཕྲོད་ཐུབ་ཀྱི་ཡོད་མ་རེད།

དཔེར་ན་ཆ་བྱས་ན་ད་ནི་ང་ཚོ་འཇིག་རྟེན་གྱི་སྡུག་བསྔལ་མིན། ད་དང་པོ་ཨ་ལི་ངས་དེ་ཞུས་ན། དེ་བྱས་དེ་ག་ལ། ད་ང་ཚོ་སྡུག་བསྔལ་ལ་རྣམ་པ་གསུམ་ཡོད་པའི་ནང་ནས་ང་ཚོ། སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་དང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གསུམ་གྱི་ནང་ནས། ག་རེ་ཟེར་བ་རེད་ཨ་ནི། ང་ཚོ་ལ་ངོ་འཕྲོད་བྱེད་ཡག་དེ་ནང་ཆོས་སློབ་གཉེར་མི་བྱེད་མཁན་དུ་ཆོས་ལ་ཞུགས་མེད་མཁན་གྱི། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་བྱང་ཆུབ་ཀྱི་ཆོས་ལུགས་མངོན་བྱ་དེ་ལ། བློ་ཁ་ཕྱོགས་མེད་མཁན་གྱི་གང་ཟག་དེ་ཚོ་གིས།

རྒྱུ་འབྲུ་མ་མཐུན་ནས་བརྒྱབ་པ་ཡིན་ན་གཟུགས་པོ་འཆགས་ཡོང་ཡག་དེ་འདྲ་གི་སྡུག་བསྔལ་བྱེད་བར་བ། དེའི་སྡུག་བསྔལ་དེ་ངོ་འཕྲོད་བྱེད་ཡག་མ་གཏོགས། སྡུག་བསྔལ་དེ་མ་གཏོགས་ཅིག་གིས། སྡུག་བསྔལ་དེའི་འབྱུང་ས་གི་གཞི་གི། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་བ་དེ་ངོ་འཕྲོད་བྱེད་ཐུབ་ཀྱི་ཡོད་མ་རེད། ངོ་འཕྲོད་ཀྱི་ཡོད་མ་རེད་ང་རང་ཚོས། ད་དེ་དཔེ་བཞག་ན་ཟེར་ངས་ད་གིན་ཞུ་ཡ་དེ་དེ་དཔེ་གཅིག་བཞག་པ་ཡིན་ན། མི་ནད་པ་གཅིག་ཡིན་ན། གཟུགས་པོ་ཕྱི་ལོགས་ཀྱི་པགས་པའི་གི་ཐོག་ལ་འགྱུར་བ་འགྲོ་ཡ་དང་ན་ཟུག་གཏོང་ཡ་དེ་ཤེས་པ་མ་གཏོགས། ནང་ལོགས་ལ་དེའི་རྐྱེན་ནང་ལོགས་ནས

ནང་གཟུགས་ཀྱིས་སྟོང་ཟེར་ན་གཟུགས་ཆགས་མེད་འདྲ་བོ་གཅིག་མཐོང། ཡང་ནང་གཟུགས་ཀྱིས་སྟང་ཟེར་ན་གཟུགས་ཆགས་མེད་འདྲ་བོ་གཅིག་མཐོང། དེ་འདྲའི་ཕྱིར་ནི་འདས་པ་ཡིན་ན་དེའི་མཐའ་ཞིག་མ་རུ་བ། དེའི་གི་ན་ཚ་དེ་སའི་ཐོག་ཡང་ཡོད་མ་རུ་བ། ཉིན་རེ་བཞིན་དུ་ན་ཚ་དེ་ཆེ་རུ་འགྲོ་དགོས་རུ་བ་མ་གཏོགས་ན་ཚ་དེ་སའི་ཡང་གི་མཐའ་ཞིག་གིས་དེ་མ་རུ་བ། དཔེ་དེས་ན་ཤིག་ང་ཚོ་ད་དེ་གཉིས་དཔེ་ཡིས་དེ་དཔེ་ཡག་པོ་སྤེལ་འདུག་དཔེ་ཡིས། ད་ང་ཚོ་འཇིག་རྟེན་གྱི་ང་ཚོ་སྡུག་བསྔལ་སེལ་ཐབས་དེ་དེ་རེད། འཕྲལ་སེལ་གྱི་རྐྱེན་གཅིག་ལ་བརྟེན་ནས་སྡུག་བསྔལ་གཅིག་སླེབས་འོང་དུས་དཀའ་ལས་དེ་ཕར་གཅིག་སེལ། འཕྲལ་སེལ་གྱི་རྐྱེན་གཅིག་ལ་བརྟེན་ནས་སྡུག་བསྔལ་གཅིག་སེལ་འོང་དུས་སྡུག་བསྔལ་དང་དཀའ་ངལ་གཅིག་སླེབས་འོང་དུས་དཀའ་ལས་དེ་ཕར་སེལ་བ་མ་གཏོགས། སྡུག་བསྔལ་དེ་འབྱུང་ས་གི་གཞི་ངོ་མ་ནས་རྩད་གཅོད་དེ་བཏང་ནས་དེ་ནས་རྩད་གཅོད་ཐུབ་ཀྱི་ཡོད་མ་རེད། དེ་ནས་རྩད་གཅོད་མ་ཐུབ་དུས་ཙ་ན་ང་རང་ཚོ། ལོ་དང་ཟླ་བ་དང་ཉིན་ཞག་གང་ཞིག་ལ་སྡུག་བསྔལ་མེད་པ་བཟོ་ཡག་དང་བདེ་བ་ཡོང་ཡག་གི་ཐབས་ཤེས་བསྟེན་པ་ཡིན་ན་ཡང་བདུད་རྩི་མུ་ཏིག་དང། རྒྱུན་ཆད་མེད་པར་སླེབས་སྐབས་སུ་ཁོང་གིས་བདུད་རྔའི་མེ་འབར་སོགས་ཀྱི་མཐའ་བཞི་དེ་ནོར་ཚར་ཡོད་རེད། ཁོ་ཁྲེལ་གྱིས། ཁ་ལྤགས་ཀྱི་སྐོར་མདུན་གྱི་ཐུང་དེ་ཡང་སྡིག་ཅག་ཅག་སོང་མུ་སྟངས་ནི་སྡིག་ལྤགས་མེ་འབར་སོགས་ཡང་མཐའ་བཞི་མ་གཏོགས་ཅིག་སྡིག་ཇག་ལོག་དེ་ནི་ཡོང་ས་དེ་ག་རེ་ཡིན་ཡོང་གི་ཡོད་མེད་དང་འཇུས་ས་དེ་ག་རེ་ཡིན་མེད་དེ་གཙང་སྙིང་ནས་མི་ཚེ་ཆེས་མཐོ་པོའང་མ

གནས་སྐབས་ལ་ཆུ་ཚོད་སྐར་མ་ཁ་ཤས་རིང་ཁོ་ཡིད་ཚིམ་པ་བྱས་ནས། ཟ་འཕྲུག་ལང་ཡག་གི་དེ་ག་སོགས་རེད། དེ་ལང་བསྡད་ཡ་དེ་མར་འཇགས་འགྲོ་གི་རེད་དེ་སོ་སོ་གི་ལག་པས་གི་དེ་སྦ་ར་བཏང་བ་དེ་གི་ཐོག་ནས་ཤུགས་རྐྱེན་གྱིས་དེ་སྤང་ནས་དེ་ཤུགས་ཆེར་འགྲོ་གི་ར་སྡུག་རུ་འགྲོ་གི་ར། རྗེས་མ་ཟ་འཕྲུག་ཤུགས་ཆེར་འགྲོ་གི་རེད་རྨ་དེ་ཤུགས་ཆེ་རུ་འགྲོ་གི་ར། དེ་འདྲ་ཡིན་ཙང་ང་ཚོ་འཇིག་རྟེན་གི་ད་ལྟ་སྡུག་བསྔལ་མེད་པ་བཟོ་ཡག་ཐབས་ཤེས་དེ་དེ་རང་རེད་གསུངས་པ་རེད། དེ་གཅིག་བྱས་ཨ་ནི་དཔེ་གཞན་པ་ཅིག་ག་རེ་བཞག་ཡོད་ཟེར་ན་ང་ཚོ་ཤིང་ཧ་ལི་སྡོང་པོ་ཟེར་ནས། ཤིང་སྡོང་གཅིག་གི་དེ་ནས་ཡལ་ག་གཅིག་གཏུབ་བཞག་ན། ཡལ་ག་གཏུབ་པ་དེ་གི་རྐྱེན་བྱས་ནས་དེ་ནས་ཡལ་ག་གཞན་པ་བཟོས་ནས་ཡང་ལ་གཏུབ་ས་གི་མཚམས་དེ་ནས་ཡང་ལ་དེ་ནས་ཡལ་ག་ག་རེ་ཟེར་བ་རེད་དེ་ནས་བོད་སྤྱི་སྤྱོ་ང་དེ་འདྲ་ཡང་སྐྱེས་ཡོང་གི་རེད། དེ་འདྲ་ཡིན་ཙང་ང་རང་ཚོ་གི་ད་ལྟ་འཇིག་རྟེན་པའི་གང་ཟག་དེ་ཚོ་གི་སྡུག་བསྔལ་མེད་པ་བཟོ་ཡག་གི་ཐབས་ཤེས་དེ་འོ་དེ་རེད། ཁོ།

ཨ་ནི་ག་རེ་ཟེར་དགོས་རེད་འགྱུར་བའི་སྡུག་བསྔལ་ཡོང་གི་ཡོད་པ་བདེ་བ་ལས་ཡོང་གི་ཡོད་རེད་དེ་ང་ཚོས་བསམ་བློ་ཞིབ་ཚགས་པོ་བཏང་བ་ཡིན་ན་ངོ་འཕྲོད་ཡག་གཅིག་ཡོད་རེད། དཔེར་ན་བདེ་བ་ཤུགས་དྲག་པོ་གཅིག་ཧ་ཅང་གི་བདེ་བའི་ཚོར་བ་ཤུགས་དྲག་པོ་གཅིག་ཆགས་སོང་ན་དེའི་གི་མཐའ་ལ་སྡུག་བསྔལ་གཅིག་ཡོང་ཡོད་རེད། དེ་ཡིན་གི་རྩ་ནི་སྡུག་བསྔལ་གྱི་སྡུག་བསྔལ་ཕལ་ཆེ་བ་དེ། འགྱུར་བའི་སྡུག་བསྔལ་ལས་ཡོང་གི་ཡོད་རེད། ད། འགྱུར་བའི་སྡུག་བསྔལ་དང་སྡུག་བསྔལ་གྱི་སྡུག་བསྔལ་གཉིས་པོ་དེ་གང་ནས་ཡོང་གི་ཡོད་རེད་ཟེར་ན་འདུ་བྱེད་ཀྱི་སྡུག་བསྔལ་ལས་ཡོང་གི་ཡོད་རེད། ཁོ་རྐྱེན་གྱི་རྩ་བ་འདྲ་བོ་དེ། དེ་འདྲ་ཡིན་ཙང། འཇལ་བའི་རྒྱུ་ངན་དེ་བཀག་མ་ཐོབ་པ་ཡིན་ན་རྒྱུ་ངན་གྱི་དུས་ངན་བཀག་མ་ཐོབ་པ་དང། འདུ་ཤེས་ཀྱི་རྒྱུ་ངན་དེ་བཀག་མ་ཐོབ་པ་ཡིན་ན་རྒྱུ་ངན་གྱི་དུས་ངན་ལས་འཇལ་བའི་རྒྱུ་ངན་བཀག་མ་ཐོབ་པ་དེ་གོ་རིམ་འདྲ་བོ་དེ་འདྲའི་བྱེད་འགོ་བ་རེད། རིམ་པ་འདྲ་བོ་རེད། དེ་འདྲའི་བྱེད་རེད། ད་གར་སོགས་རེད། རྒྱུ་ངན་སུ་ནས་འགོ་ཚུགས་ཏེ། ད་ངོ་སྤྲོད་བཞི་ཅིག་ཁྲ་བ་དེ་ད་ངས་ག་རེ་ཟེར་དགོས་རེད་བློ་དེ་མ་ན་ནས་འགོ་ཚུགས་ཡས་ཡིས། ཨ་ནི་དེ་རིང་གི་སློབ་ཚན་དེ་ད་དེ་སྲིད་དགའ་རོ་ཞེ་བོ་ཆགས་ལ་དེ་ག་ལ་ད་དེ་འགོ་བྱ་ཡིས། དེ་ནས་ག་རེ་ཟེར་དགོས་རེད་རྒན་བཀྲ་ཤིས་དོན་གྲུབ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཨ་ནི་སློབ་མ་རྣམ་པ་ཚོ་ཡོད་ཨ་ནི་ཁྱེད།